འོ་དེ་ལ་རེད་དེ། དུག་ཅེས་སྒྲུབ་པ་ཁོ་ན་འདའ་ཡུལ་ཡིན་པར་དགག་པ་དང་གཞན་སེལ་བརྡའི་ཡུལ་དུ་སྒྲུབ་པ་དང། འོ་སྤྱི་དོན་གཞན་བཀག་པ་མི་འཐད་པའི་རྩོད་སྤང། དུག་ཅེས་སྒྲུབ་པ་ཁོ་ན་བརྡའི་ཡུལ་ཡིན་ཟེར་དེ་ད་བྱེ་བྲག་པ་དང་གྲངས་ཅན་གཉིས་ཀ་ཡིས་ལབ་དགོས་ཨར་བ། ཁ་གང་ཡང་བར་སྒྲུབ་པ་ཁོ་ན་བརྡའི་ཡུལ་མ་ལབ་ན་བདག་བྱས་ཡོང་འདོད་ཚུལ་དེ་མིན་རྣམ་པར་བཅད་པ་ལ་ལྟོས་ན་རྙོག་དྲ་ཞིག་ཐོན་ཡོང་དགོས་ཨར་བ། གང་བྱས་ན་ཉོན་དེ་མིན་རྣམ་པར་བཅད་པ་ལ་ལྟོས་དགོས་རིགས་གཏན་ཚིགས་རྙོག་དྲ་ཞིག་རང་ལུགས་ལ་ཏན་ཏན་ཡོང་གི་འདུག་ཨ་འོ་དེ་ཡིན་ད་སྒྲུབ་པ་ཁོ་ན་བརྡའི་ཡུལ་དུ་བྱ་དགོས་ཀྱི་འདུག་གསུང་དགོས་ཨ་རེད་དེ།

བུམ་འཛིན་རྟོག་པ་བུམ་པ་ཞེས་བརྡ་སྦྱར་བ་ལ་བརྟེན་ནས་འདི་ནི་བུམ་པའོ་སྙམ་དུ་འཛིན་པའི་རྟོག་པ་སྐྱེ་དགོས་རེད་པ། དེ་འདྲའི་རྟོག་པ་དེ་ལ་ག་རེ་བྱས་རུང་དུ་ཟེར་ན། ཁོ་ལ། དེ་འདྲའི་རྟོག་པ་དེ་ཡིས་བུམ་པའི་སྟེང་དུ་བུམ་མ་ཡིན་ཁོ་མ་བཀག་ན་བུམ་པ་བུམ་པ་ཡིན་པ་གོ་ཐུབ་ཀྱི་མ་རེད། བུམ་པའི་སྟེང་དུ་བུམ་མ་ཡིན་བཀག་དགོས་རེད་པ། བུམ་པའི་སྟེང་དུ་བུམ་མ་ཡིན་མ་བཀག་ན། བུམ་མ་ཡིན་མ་བཀག་ན། མཇུག་མ། འོ་རེད། བུམ་པའི་སྟེང་དུ་བུམ་མ་ཡིན་མ་བཀག་ན་ཕྱིས་སུ་བུམ་པ་མ་གོ་བའི་སྐྱོན་ཡོང་གོ་རེད། ད་བུམ་པ་མ་ཡིན་པ་ལས་ལོག་པ་གོ་མ་རྟོགས་ན། བུམ་པ་མ་ཡིན་པ་ལས་ལོག་པ་མ་རྟོགས་ན་དེ་རྟོག་པ་དེ་རང་རང་གི་བུམ་པ་མ་ཡིན་པ་ལས་ལོག་པ་འདི་མ་རྟོགས་ན་ག་རེ་བྱེད་རེད་ཟེར་ན། རྗེས་སུ། ཀ་བ་ལྟ་བུ་ཡང་ཨ་འདི་བུམ་པ་མིན་འགྲོ་བསམ་མི་འོ་དོགས་པ་ཞིག་སྐྱེ་ཡོང་བ། འོ་ཡིན་ད་བུམ་པ་མ་ཡིན་པ་ལས་ལོག་པ་ཡང་རྟོགས་དགོས། ད་དེ་གཉིས་མ་དེ་ཡུལ་དུ་བྱེད་དུས་རྩ་ནི། དོན་སྤྱི་དང་མ་འབྲེལ་བ་ནི་སུ་གཅིག་གིས་རྟོགས་པ་ཡིན་ས་ནི་མ་དོན་སྤྱི་དང་མ་འབྲེལ་བ་ཡུལ་དུ་བྱེད་རྩ་བ་ཉིད་ནས་ཡོད་མ་རེད་ད་དོན་སྤྱི་བརྒྱུད་ནས་འགྲོ་དགོས་དོན་སྤྱི་བརྒྱུད་དེ་འདྲ་བུམ་པ་མ་ཡིན་པ་ལས་ལོག་པ་སྣང་བ་གོ། ཁོ་རང་ལ་བུམ་པ་ཡིན་པར་སྣང་ནས་འགྲོ་དགོས་རེད་པ། འགྲོ་དགོས་དུས་སམ་བུམ་པའི་གཞན་སེལ་གསུམ་ཀ་ཡུལ་དུ་མ་བྱས་པ་ལ་འགྲིག་གི་མི་འདུག་བ།